ང་ཚོ་ཆོས་ཀྱི་དུས་སུ་དྲིན་ཆེ་བ་ཚེ་མང་པོ་ཅིག་བྱས་ང་རང་ཚོ། ལྷའི་བླ་མ་ཡི་དམ་སངས་རྒྱས་བྱང་སེམས་ཟེར་བྱས་ཁ་སོ་ཞིག་ཟེར་བྱས་ནས་དཀོན་མཆོག་གསུམ་ལ་སྐྱབས་གསོལ་མང་པོ་ཅིག་ལབ་སྟེ། ལམ་སང་སླེབས་ཀྱི་མི་འདུག་ཨང་ཀོ། དོན་སྤྱི་བྱ་རོགས་དོན་སྤྱི་བྱ་གི་མི་འདུག་ཅེས་སྟོན་པ་སྟོན་མོ་རྐྱང་རྐྱང་རོགས་ཞེས་ཁོ་ར་གཅིག་པུ་ཡིན་དུས་ད་དོན་སྤྱི་བྱ་ཡ་ལ་ཕན་ཐོགས་ཁྱེད་དྲན་ཡོང་ས་རེད་བསམ་གི་འདུག་ཨོ་ཐུགས་རྗེ་ཆེ། ད་ནི་གཅིག་དྲན་བདེ་བའི་དོན་དང།

རྨོངས་པ་ཡིན་ཙང་མ་མཐོང་བ་ཡིན་པ་རེད་ད། མ་བྱས་པར་བསམ་པའི་དུག་ཟིན་དེ་མ་གཏོགས་ཤི་སངས་རྒྱས་རང་དངོས་གནས་རེད་བཞག་བསམ་པའི་བས་རེད་བཞག་བྱས་ང་རང་ཚོའི་བསམ་བའི་གཙུག་ཏོར་དེ་འདྲའི་དུག་ཁོང་ལ་མི་བསད་དེ་འདྲའི་དུག་བསད་དེ་ང་རང་བསམ་ཁག་པོ་འདུག་རེད་བ། འོན་ཀྱང་དགོས་དོན་ཞིག་ལྟ་བུ་ཡིན་ན་ང་རང་ཚོ་ཐ་མལ་པ་རང་ང་རང་ཚོ་རྣམ་པ་ལ་བསྟན་ནས་ཕེབས་ཡོང་བ་རེད། ཁོ་ནི་མ་ཕེབས་རང་ཕེབས་ཆགས་པ་རེད་ག་རེ་རེད་ཟེར་ན། དེ་འདྲའི་ཅིག་མ་ཕེབས་ན་དེ་ལས་ལྷག་ཙམ་ཕེབས་ན་ང་ཚོས་མཇལ་གྱི་མ་རེད་བ། ང་ཚོ་ལ་ལས་ཀྱི་སྒྲིབ་པ་གིས་དེ་ལས་ལྷག་ཙམ་ཕེབས་སོང་ན་ང་ཚོ་ལ་རྩ་བ་ཉིད་ནས་མཇལ་གྱི་མ་རེད། གཞན་ཁོང་རང་ལ་དེ་ལས་ལྷག་ཙམ་ཕེབས་ཐུབ་ཡས་ཅིག་ཡོད་པ་རེད་དེ། ང་ཚོ་ལ་དེ་ལས་ལྷག་ཙམ་ཕེབས་ཀྱི་བྱས་ན་ང་ཚོས་མཇལ་ཐུབ་ཀྱི་མ་རེད། དེ་མ་མཇལ་ན་ང་ཚོ་ལ་ཕན་ཐོགས་རྩ་ནས་མ་བྱུང་ང་ཚོ་ལ་དགོས་པ་རོགས་རྩ་ནས་མ་གྲུབ་པ་རེད་ཕན་ཐོགས་མ་བྱུང་བ་རེད། དེ་འདྲ་འདུག་ཟེར་ཕེབས་པ་དེ་སྐུ་ཕྲེང་གི་ལྟེ་གནས་གཞི་ནས་བཞད་རྗེས་གསུང་བཤད་ཞུ་རྒྱུ་བྱས་རྗེས་གང་དགའ་དེ། ང་རང་ཚོས་མཇལ་ཐུབ་ཚོད་ཅིག་ལ་ཕེབས་པ་ཡིན་ཙང་ཁོའི་བཀའ་དྲིན་བྱུང་བ་རེད། དེ་ཚོ་ད་ལྟ་དཔེར་ན་སྟོན་པ་ཐུབ་པའི་དབང་པོ། ཕེབས་རྒྱུ་དངོས་གནས་དྲན་ན་ང་རང་ཚོ་མདུན་དུ་ཏན་ཏན་ཕེབས་ཀྱི་ཡོད་རེད། ཕེབས་ཀྱི་ཡོད་རེད། ཁོང་རང་རང་རང་དབུ་གཙུག་ཏོར་ཡོད་པ་ཞབས་ལ་ག་རེ་དགོས་ཕྱག་དང་ཞབས་ཀྱི་མཐིལ་ལ་འཁོར་ལོ་ཡོད་པ་བཅས་བཞེས་ནས་མཚན་བཟང་པོ་སུམ་ཅུ་རྩ་གཉིས་དང་དཔེ་བྱད་སུམ་བརྒྱད་ཅུ་རང་ཕེབས་ན་ཐིག་ཁ་ག་ཡང་མི་རྟག་ང་ཚོར་ཐིག་པ་གཅིག་ཕན་ཐོགས་མ་རེད་ག་རེ་ཟེར་བ་རེད་ཁོ་དེ་ཕེབས་ན་ང་ཚོས་མཇལ་ཡས་ཁོ་རང་མེད་པ། ང་ཚོས་དངོས་སུ་མ་མཇལ་འདི་ཐག་ཆར་འདི་ག་ཡིན་ངོ་སྟེ། ཆོས་ཚར་ནི་གོང་གི་པའི་ཉིན་མཚན་མོའི་ཆོས་གསུང་ན་ང་ཚོས་ནི་ཨ་མཆོག་ནང་ལ་གཅིག་གོ་མ་རེད། ཆོས་ཚར་ཐག་ཆར་འདི་སྟོན་པ་ཐུབ་པའི་དབང་པོ། ཁོ་རང་ཕེབས་ཏེ་ཏན་ཏན་ང་རང་ཚོ་སློབ་ཁར་སོ་རེ་ཕན་ཐོགས་ཅིག་ག་ཏན་ཏན་ཕེབས་ཡོང་རེད། འདི་ཕེབས་ཡོང་དུས་ཚར

སྤྲུལ་སྐུའི་རྣམ་པ་ཞིག་བསྟན་ནས་ཕེབས་ཡོང་བ་རེད་བསམ་པའི་བསམ་བློ་དེ་བཏང་འགྲོ་དགོས་རེད། རེད་བ། བྱས་ཙང་འདི་བཞིན་ཉིན་དེ་ཚོ་ལའང་ལྟས་སུ་ཕན་གི་རེད་བསམ། མང་པོ་མང་པོ་དཔེར་ན་སངས་རྒྱས་ལ་བྱམས་བརྩེ་ང་རང་ཚོ་ཡོད་རེད་འདོད་རེད་བ་དཔེར་ན་སྨན་བླ་བདེ་གཤེགས་བརྒྱད་ཟེར་རེད་ད་ལྟུང་བཤགས་ལྷ་སུམ་ཅུ་སོ་ལྔ་ཟེར་རེད་ང་རང་ཚོ་ཧ་གོ་རེད་དེ་མང་པོ་བྱས་ཡོད་རེད་བ། ཡིན་ན་དེ་ཚོ་གང་ག་ལོག་ལ་ང་ཚོ་ལམ་སང་དེར་སེམས་འགྲོ་ཐུབ་མ་རེད། ཅུང་མ་སྟོན་པ་ཐུབ་དབང་མ་འོངས་ལ་ཁོ་ནའི་དྲང་ནས་དད་པ་བྱས་ཡོད་ན་མཐའ་ཁོ་དད་པ་ཡོད་དང་གོ། ཁོང་ཡོན་ཏན་ཆེ་བོ་ཞིག་ལྡན་བཞག་སྐྱོན་རྩ་བ་ཉིད་ནས་མི་འདུག་བསམ་ན་ད་དེ་འདྲ་པོ་ཅིག། དཔེར་ན་མཎྜལ་བཟླས་པ་བྱེད་ན་ཁོང་ཡང་དག་ལ་ཞེས་ཡོན་ཏན་ཆ་ཚང་ལྡན་ཡ་རེད་སྐྱོན་རྩ་བ་ཉིད་ནས་ཡོད་མ་རེད་བསམ་དེ་ནས་སྟོན་པ་ཐུབ་དབང་གི་ང་རང་ཚོ་དད་པ་བསྐྱེད་པ་ཁོ་ལ་བ་ནང་དེ་ལ་དད་པའི་ཕན་འདོགས་བྱེད་ཡོང་བ་རེད་བ་གོ་སོང་ང་ཨོ་ཐུག་ཅེས་ནི་གཙོ་བོ་རེ་སྟོན་པ་ཐུབ་དབང་ལ་དེ་ཆེད་གོ་སོང་གང་ཡང་ཞར་དང་ཞོར་ལ་ཆོས་ཆོས་ཡིན་ན་རེ་ད་གང་བྱེད་སོ་སོའི་ལག་ལེན་དང་ཉམས་ལེན་བྱེད་ས་དེ་དཔེར་ན་དེ་ཞར་དང་ཞོར་ལ་ཁོ་ལ་སེམས་འདྲིས་པོ་ཞིག་མ་བྱས་ན

ཁོ་ར་ཁ་ཁ་བསྡད་བསྡད་དུས་ཚང་སེམས་ཀྱི་ཞར་དང་ཞོར་ལ། ཅིག་རེ་ཞིག་སྡིག་པ་སྤོང་སྟངས་རེ་བ་ཆེ་ཅིག་ཅེས་སྔ་མའི་སྡིག་པ་ཆེ་བོ་ཞིག་བསགས་ཡོད་བསམ་པའི་བསམ་བློ་དེ་ལ་ཞེད་སྣང་ཡིན་ནའང་འདྲ་འདུག་གང་ཡིན་ན་ད་རྩ་འགྲིག་མི་འདུག་བསམ་བསམ་རེད་ད་པས་དོན་དག་ཁ་བཏོག་རྒྱུ་བ་དེ་འདྲ་དེའི་སྐོར་དེ་ད་སོ་སོས་སོ་སོའི་ཟོལ་བཞག་བསམ་བསམ་འགྲོ་ཞི་གནས་དེ་ནི་ཅིག་འཁོར་རྒྱུ་འདུག་གམ། བཤད་མ་ཐག་དུས་ཀྱི་ང་རང་ད་རེ་བ། སྡིག་པ་རྩ་ནས་བྱེད་རྒྱུ་མ་རེད་ད་སྡིག་པ་བྱས་ན་ག་རེ་བྱས་རེད་ཟེར་ན། རྒྱུ་མི་དགེ་བའི་ལས་བསགས་ས་འབྲས་བུ་སྡུག་བསྔལ་སྐྱེ་གི་རེད་ད་ཟེར། ཁོ་ད་ཚིག་ཁོ་ར་ལབ་བཞག་གི་རེད་བ། ད་ཁོ་སེམས་ཀྱི་ནང་ལ་གོ་གི་ཡོད་ད་སེམས་ཀྱི་ནང་ལ་རྩ་ནས་ཕན་གི་མི་འདུག་ཐུགས་རྗེ་ཆེ་ཁོ་ཆུང།